ད། གཉིས་པ་སྙོམས་འཇུག་གིས་བསྡུས་པའི་ཡོན་ཏན་ཟེར་དེ་ཡིན་ད། ད་གཉིས་པ་སྙོམས་འཇུག་གིས་བསྡུས་པའི་ཡོན་ཏན་ལ་ཚད་མེད་རྣམ་ཐར་ཟིལ་གནོན་ཟད་པར། དེ་དག་གི་སྤྲོ་བ་བཤད་པའོ། ཅེས་ད་ཚད་མེད་ལབ་ན་ཚད་མེད་བཞི་ཟེར་དེ་རེད་པ། ང་རང་ཚོ་བྱམས་པ་ཚད་མེད་སྙིང་རྗེ་ཚད་མེད་དགའ་བ་ཚད་མེད་བཏང་སྙོམས་ཚད་མེད།

མི་འབྲལ་ན་ཅི་མ་རུང་སྙམ་པའི་བསམ་པ་དེ་ལ་དགའ་བ་ཚད་མེད། སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་དང་བྲལ་ནས་བཏང་སྙོམས་ལ་གནས་ན་ཅི་མ་རུང་སྙམ་པའི་བསམ་པ་དེ་ལ་བཏང་སྙོམས་ཚད་མེད་ལབ་ལྟ་ཡིན་པ། བྱམས་པ་ཚད་མེད་སྙིང་རྗེ་ཚད་མེད་དགའ་བ་ཚད་མེད་བཏང་སྙོམས་ཚད་མེད་ལ། ནམ་རྒྱུན་ང་རང་ཚོའི་སྐྱབས་འགྲོའི་ནང་ལོགས་ལ། དེ་ནི་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག། སེམས་ཅན་ཐམས་ཅད་སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་དང་བྲལ་བར་གྱུར་ཅིག། སེམས་ཅན་ཐམས་ཅད་སྡུག་བསྔལ་མེད་པའི་བདེ་བ་དང་མི་འབྲལ་བར་གྱུར་ཅིག། སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་གཉིས་དང་བྲལ་བའི་བཏང་སྙོམས་ལ་གནས་པར་གྱུར་ཅིག་ལབ་དུས། དང་པོ་བྱམས་པ་ཚད་མེད་དེ་ནས་སྙིང་རྗེ་ཚད་མེད་དེ་ནས་དགའ་བ་ཚད་མེད་བཏང་སྙོམས་ཚད་མེད་བྱས་ནས་བཤད་ཀྱི་འདུག་པ། འོ་ད་འདི་རེད་པ་ཐུན་དྲུག་བླ་མའི་རྣལ་འབྱོར་ནང་ལ།

བཟོད་དཀའི་སྡུག་བསྔལ་རྒྱ་མཚོ་ལས་སྒྲོལ་ཏེ། ཐར་པ་དམ་པའི་བདེ་དང་འབྲལ་མ་གྱུར། ལབ་ན་དགའ་བ་ཚད་མེད་འོ་ད། ཐུན་དྲུག་བླ་མའི་རྣལ་འབྱོར་ནང་ལ། ཚིག་སྡེབ་སྦྱོར་གྱི་དབང་གིས་དང་པོ་བཏང་སྙོམས་ཚད་མེད། དེ་ནས་བྱམས་པ་ཚད་མེད་དེ་ནས་སྙིང་རྗེ་ཚད་མེད་དེ་ནས་དགའ་བ་ཚད་མེད་ལབ་འདུག་པ། བསིལ་བར་སོང་བ། སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་དང་བྲལ་ནས་ཁྱད་པར་འཕགས་པའི་བདེ་བ་ཐོབ། བཟོད་དཀའི་སྡུག་བསྔལ་རྒྱ་མཚོ་ལས་སྒྲོལ་ཏེ་ཐར་བ་དམ་པའི་གཏེར་དང་འདྲ་མ་གྱུར།

ཨོ་སང། ཕ་གི་ནང་ལོགས་ལ། ང་ཚོ་འཇིགས་བྱེད་ཀྱི་བདག་བསྐྱེད་ནང་ལོགས་ལ་ག་རེ་ཡོད་རེད་ལབ་ན། འདི་གཅིག་ཡོད་པ། གང་གི་དྲིན་གྱིས་བདེ་ཆེན་ཉིད་སྐད་ཅིག་ཉིད་ལ་འཆར་བ་གང་བླ་མ་རིན་ཆེན་རྡོ་རྗེ་ཅན་ཞབས་པད་ལ་འདུད། གཟུགས་མཆོག་མཆོག་ཏུ་དྲག་པོ་ཆེ་དཔའ་བོ་མཆོག་གི་སྤྱོད་ཡུལ་ཅན་གདུལ་དཀའ་འདུལ་བའི་དོན་མཛད་པ་རྡོ་རྗེ་འཇིགས་བྱེད་ལ་ཕྱག་འཚལ། རང་གི་ཐུགས་ཀའི་རང་ཁ་ལ་སོགས་རང་གི་སྙིང་གའི། ས་བོན་གྱི་འོད་ཟེར་ཙར་ཙི་ཀ་དཀར་མོ་བོང་རྭ་བས།

འཇིག་རྟེན་གྱི་ཆོས་བརྒྱད་དང་གཟུང་འཛིན་གྱི་རྣམ་རྟོག་གིས་མི་བསྐྱོད་པའི་བཏང་སྙོམས་ལ་གནས་པར་བྱའོ། ལབ་ན་བཏང་སྙོམས་ཚད་མེད་ལ། ཁོ་རང་འགྲོ་སྟངས་ཁོ་རང་ལོགས་ཀ་ལོགས་ཀ་རེད་དོ་ཨ། ད་བཏང་སྙོམས་ཚད་མེད་དེ་འདྲ་གི་མ་རེད། འོ་ད་ལྟ་བཏང་སྙོམས་ཚད་མེད་དེ་ང་རང་ང་ཚོ་ཐུན་དྲུག་བླ་མའི་རྣལ་འབྱོར་དང་སྐྱབས་འགྲོའི་ནང་ལོགས་ལ་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཉེ་རིང་ཆགས་སྡང་དང་བྲལ་བའི་བཏང་སྙོམས་ཀྱི་བློ་ཅིག་སྐྱེས་ན་ཅི་མ་རུང་སྙམ་པའི་བློ་དེ་རེད་པ། འཇིགས་བྱེད་ཀྱི་ནང་ལ། འཇིག་རྟེན་གྱི་ཆོས་བརྒྱད་དང་གཟུང་འཛིན་གྱི་རྣམ་རྟོག་གིས་མི་བསྐྱོད་པའི་བཏང་སྙོམས་ལ་གནས་པར་བྱའོ། ལབ་ན། སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་འཇིག་རྟེན་གྱི་ཆོས་བརྒྱད་མེད་པར་ཤོག། སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་གཟུང་བ་དང་འཛིན་པ་བདེན་པར་འཛིན་པའི་བདེན་འཛིན་དང་བྲལ་ན་ཅི་མ་རུང་དེ་ཡིན་པ་རེད། ད་ཐུན་དྲུག་བླ་མའི་རྣལ་འབྱོར་ནང་ན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་འདོད་ཆགས་དང་ཞེ་སྡང་དང་བྲལ་བར་གྱུར་ཅིག་ལགས། འཇིགས་བྱེད་ཀྱི་ནང་ལ་བདེན་འཛིན་དང་བྲལ་བར་གྱུར་ཅིག་ལབ་འོ་དོར་བསུ་ན་འདྲ་བོ་འདྲ་བོ་རེད་ད། ད་བདེ་མཆོག་གི་ནང་ལ་རྩ་བའི་ཉོན་མོངས་དང་ཉེ་བའི་ཉོན་མོངས་དང་བྲལ་བར་གྱུར་ཅིག་ལབ་ཀྱི་རེད་ད། འོ་དེ་ཡིན་ཙང་བཏང་སྙོམས་ཚད་མེད་དེ་ཁོ་ལོགས་ཀ་ལོགས་ཀ་ཡོད་རེད་ད། ད་ལྟ་ང་རང་ཚོ་ཚད་མེད་བཞི་པོ་དེ་ལ། ཚད་མེད་བཞི་པོ་དེ་ལ། སྨོན་ལམ་ཚད་མེད། རོ། དཔེར་ན་བྱམས་པ་ཚད་མེད་ལ་བྱམས་པ་ཚད་མེད་ཀྱི་ངོ་བོར་གྱུར་པའི། སྨོན་ལམ་ཚད་མེད། གསོལ་འདེབས་ཚད་མེད། དེ་ནས་རོ། ཏི་ཤོ་ཨ། དང་པོ་ནི། སྨོན་ལམ་ཚད་མེད། གསོལ་འདེབས་ཚད་མེད། དམ་བཅའ་ཚད་མེད། བ་ཤ་དམ་བཅའ་ཚད་མེད་རེད། དམ་བཅའ་ཚད་མེད། རོ། བྱིན་རླབས། བླ་མ་ལྷ་ཡིས་བྱིན་གྱིས་བརླབ་ཏུ་གསོལ་ཟེར་བའི་བྱིན་རླབས་ཚད་མེད་ལབ་ན་བཞི་བཞི་བརྩི་ཡས་ཡོད་རེད་བ།

བདག་གིས་བྱའོ་ལབ་ཀྱི་འདུག་པ་བཞི་ཡོང་གི་འདུག་པ། སེམས་ཅན་ཐམས་ཅད་བདེ་བ་དང་ལྡན་པར་གྱུར་ཅིག། བདེ་བ་དང་ལྡན་པར་འགྱུར་བར་ཤོག། བདེ་བ་དང་ལྡན་པར་བྱིན་གྱིས་བརླབ་ཏུ་གསོལ། བདེ་བ་དང་ལྡན་པར་བདག་གིས་བྱའོ་ཟེར་ནས་ཚད་མེད་བཞི་པོ་རེ་རེ་ལ་བཞི་བཞི་བརྩིས་ནས། དེ་ནས། བཞི་ཆེ་བ་བཞི་ལ་བཅུ་དྲུག་རེད་པ་བཅུ་དྲུག་ཆགས་འགྲོ་བ་རེད། ད་ཆགས་ཀྱི་ཡོད་པ་འདི་ད་ལྟ་ང་རང་ཚོ་གི་ཚིག་ལ་འདོན་གྱི་འདུག་པ་དཔེར་ན་འཇིགས་བྱེད་ནང་ལ་སེམས་ཅན་ཐམས་ཅད་བདེ་བ་དང་ལྡན་པར་གྱུར་ཅིག་སྡུག་བསྔལ་དང་བྲལ་བར་གྱུར་ཅིག་བདེ་བ་དང་མི་འབྲལ་བར་གྱུར་ཅིག་ལབ་དུས་སྒང་ལ་གྱུར་ཅིག་ལབ་དུས་སྒང་ལ་དམ་བཅའ་བཞག་པའི་བཟོ་འདྲ་ཆགས་ཀྱི་འདུག་ཨ། ད་ཐ་མ་དེ་ལ་ག་རེ་ཟེར་ན་འཇིག་རྟེན་གྱི་ཆོས་བརྒྱད་དང་གཟུང་འཛིན་གྱི་རྣམ་རྟོག་གིས་མི་བསྐྱོད་པའི་བཏང་སྙོམས་ལ་གནས་པར་བྱའོ་ལབ་སོང།

ད་འཇིག་རྟེན་གྱི་ཆོས་བརྒྱད་དང་གཟུང་འཛིན་གྱི་རྣམ་རྟོག་གིས་མི་བསྐྱོད་པའི་བཏང་སྙོམས་ལ་གནས་པར་བྱའོ། ལབ་ན་དམ་བཅའ་ཚད་མེད་ལ་བལྟ། འོ་ད་འདི་ཡིས། བཞི་ཀ་ལ་ཡང་སྨོན་ལམ་ཚད་མེད་དང་དམ་བཅའ་ཚད་མེད་ཡོད་པ་མཚོན་དགོས་རེད། དང་པོ་གསུམ་པོ་དེ་ལ་སྨོན་ལམ་ལ་སྦྱར་ཐ་མ་དེ་དམ་བཅའ་ལ་སྦྱར་དགོས་པ་དེ་ཕན་ཚུན་མཚོན་པའི་ཆེད་དུ་ཡིན། འགྲིག་འདུག་ཨ། འོ་དེ་རེད། འོ་ད་ཚད་མེད་བཞི་པོ་དེ་འགྲོ་སྟངས་གཅིག་པ་གཅིག་རྐྱང་རེད། འགྲོ་སྟངས་གཅིག་པ་གཅིག་རྐྱང་རེད། འོ་དེ་རེད། དེ་ཡིན་ཙང་དེ། ཚད་མེད་རྣམ་ཐར་ཟིལ་གནོན་ཟད་པར་དེ་དག་གི་སྤྲོས་པ་བཤད་པའོ། དམིགས་ཡུལ་སེམས་ཅན་ཚད་མེད་པ་ལ་དམིགས་པ་དང་བསོད་ནམས་ཚད་མེད་པ་དང་ལྡན་པས་ན་ཚད་མེད་པ་ནི་བཞི་ཡོད་པ་ཡིན་ཏེ། དམིགས་ཡུལ་སེམས་ཅན་ཚད་མེད་པ་ལ་དམིགས་པ་དང་བསོད་ནམས་ཚད་མེད་པ་བསགས་པ་ཡིན་བསག་ཡས་ཡོད་པ་ཡིན་ཙང་ཚད་མེད་ལབ། ཚད་མེད་ལབ་པའི་གོ་བ་འདི་རེད་དོ། ང་དེ་རེད། ང་རེད། ཡིན་ཏེ་བྱམས་པ་ཚད་བཞི་ཡོད་པ་ཡིན་ཏེ་བྱམས་པ་དང་སྙིང་རྗེ་དང་དགའ་བ་དང་བཏང་སྙོམས་ཚད་མེད་རྣམས་སུ་ཡོད་པའི་ཕྱིར། འོ་ད་བཞིར་གྲངས་ངེས་པའི་རྒྱུ་མཚན་ཅི་ཞེ་ན། ད་ཚད་མ་ལ་ཚད་མེད་ལ་བཞིར་གྲངས་ངེས་པའི་རྒྱུ་མཚན་ག་རེ་རེད་ལབ་ན། ད་ཚད་མེད་བཞི་པོ། གནོད་སེམས་དང་ལ་སོགས་པ་རྣམ་འཚེ་དང་གཞན་བདེ་ལ་མི་དགའ་བ་དང་གནོད་སེམས་དང་ཆགས་པ་ཆགས་པ་མང་བའི་གཉེན་པོ་བཞིར་ངེས་པའི་ཕྱིར། ད་ཚད་མེད་ལ་བཞིར་ངེས་ཏེ་སྤང་བྱ་ལ་བཞི་བསྡུ་བ་ལ་བར། གནོད་སེམས་ཀྱི་གཉེན་པོ་བྱམས་པ་ཚད་མེད། རྣམ་འཚེ་གྱི་གཉེན་པོ་སྙིང་རྗེ་ཚད་མེད། གཞན་བདེ་བ་ལ་མི་དགའ་བའི་གཉེན་པོ་དགའ་བ་ཚད་མེད། གནོད་སེམས་དང་ཆགས་པ་མང་བ་གཉིས་ཀྱི་གཉེན་པོ་བཏང་སྙོམས་ཚད་མེད་རེད་ལབ་བར། ལེགས་སོ། ཚད་མེད་ལ་བཞིར་གྲངས་ངེས་པ་ཡིན་ཏེ། ཚད་མེད་ཀྱི་མི་མཐུན་ཕྱོགས་དེ་ལ་བཞི་ཡོད་པ་ཡིན་ཙང་བཞི་དེ་གི་གཉེན་པོ་ལ་ནི་ཚད་མེད་བཞི་བཞག་པ་རེད་ལ། ད། སེམས་ཅན་ལ་གནོད་སེམས་ཀྱི་གཉེན་པོ་ག་རེ། བྱམས་པ་ཚད་མེད། གཞན་སེམས་ཅན་གཞན་ལ་རྣམ་པར་འཚེ་བའི་གཉེན་པོ་ག་རེ་རེད་སྙིང་རྗེ་ཚད་མེད། གཞན་བདེ་ལ་མི་དགའ་བའི་གཉེན་པོ་ག་རེ། དགའ་བ་ཚད་མེད། གནོད་སེམས་དང་ཆགས་པ་གཉིས་ཀའི་གཉེན་པོ་བཏང་སྙོམས་ཚད་མེད་རེད། རེ་ཟུང་ཨ། ཚད་མེད་བཞི་སྟེ་ཕྱི། མི་སྡུག་པ་དང་བཏང་སྙོམས། མི་སྡུག་པ་དང་བཏང་སྙོམས་ཀྱིས་ཆགས་པའི་གཉེན་པོ་བྱེད་ཚུལ་ཇི་ལྟར་ཡིན་ཞེ་ན། ལབ། ད། བཏང་སྙོམས་ཚད་མེད་ཀྱིས་ཆགས་པའི་གཉེན་པོ་ག་འདྲ་བྱེད་ཀྱི་རེད་ལབ་བར་ལྟ། རོ། མི་སྡུག་པ་བསྒོམ་པའི་ཏིང་ངེ་འཛིན་དེ་ཡང་ཆགས་པའི་གཉེན་པོ་རེད་ཤག། བཏང་སྙོམས་ཚད་མེད་དེ་ཡང་ཆགས་པའི་གཉེན་པོ་རེད་ཤག་ཁོ་གཉིས་ཀྱིས་ཆགས་པའི་གཉེན་པོ་བྱེད་སྟངས་ག་འདྲ་རེད་ལབ་འོ་ད། མི་སྡུག་པ་དང་བཏང་སྙོམས་ཀྱིས་ཆགས་པའི་གཉེན་པོ་བྱེད་ཚུལ་ཇི་ལྟར་ཡིན་ཞེ་ན། བྱེ་བྲག་སྨྲ་བ་ན་རེ་མི་སྡུག་པ་ཁ་དོག་ལ་ཆགས་པའི་གཉེན་པོ་བཏང་སྙོམས་འཁྲིག་པ་ལ་ཆགས་པའི་གཉེན་པོ་ཡིན་ཞེས་ཟེར། ད་མི་སྡུག་པ་བསྒོམ་པ་འདི། སྡུག་པ་ལབ་ན་མཛེས་པོ་རེད་བ་ད། ད་སྐྱེས་བུ་གཅིག་ཆགས་ཐེངས་ཀྱི་སྐྱེས་བུ་གཅིག་བུད་མེད་མཛེས་པ་ཞིག་ཆགས་པ་སྐྱེ་གི་ཡོད་ན། བུ་མོ་དེ་གི་དབྱིབས་དང་ཁ་དོག་ལ་ཆགས་པ་སྐྱེ་གི་ཡོད་ན་བུ་མོ་དེ་མི་སྡུག་པ་བསྒོམ་པ་ཡིན་ན་ཆགས་པ་ལྡོག་འགྲོ་གི། ད་འཁྲིག་པའི་འདོད་ཆགས་ཀྱི་གཉེན་པོ་དེ་ལ

བུད་མེད་ཀྱི་འཁྲིག་པ་ལ་ཆགས་ཀྱི་ཡོད་རེད་བ། འཁྲིག་པ་བྱེད་ཡ་ལ་ཆགས། དགྲ་ལ་སྡང་བ་སྐྱེ་ཡོད་རེད་བ། སྡང་བ་སྐྱེ་ཡོད་རེད་བ། བཏང་སྙོམས་ཚད་མེད་སྒོམ་དུས་སྐབས་ལ་སེམས་ཅན་དེ་དག་གི་རྒྱུད་ལ་གཞན་གྱི་འཁྲིག་པ་ལ་ཆགས་པའི་འདོད་ཆགས་དང། གཞན་ལ་སྡང་བའི་ཞེ་སྡང་མེད་པ་གཉིས་ཀ་བཏང་སྙོམས་པ་ཇི་ལྟ་བ་ཤོག་སྙམ་དུ་སྒོམ་དུས་སྐབས་ལ་ཁོའི་རྒྱུད་ལ་བཏང་སྙོམས་ལྟ་བའི་བློ་དེ་ཡོད་ན། འཁྲིག་པ་དེ་སྐྱེ་གི་མ་རེད་བ་ད། ཏིས་ལེ་སར་བས། བྱ་དགུ། བྱས་ན་ད་གུ་རྒྱུ་ཆད་དུའང་མང་ཆེ་དེ་ད་འདོད་ཆགས་མང་ཆེ་དེ། ཕྱི་དང་ནས། ལ། གཟུགས་ཀྱི་སྐྱེ་མཆེད་སྒྲ་ཡི་སྐྱེ་མཆེད་དྲི་ཡི་སྐྱེ་མཆེད་རོ་ཡི་སྐྱེ་མཆེད་རེག་བྱའི་སྐྱེ་མཆེད་ལ་ཆགས་པའི་འདོད་ཆགས་ལྔ་ཡོད་རེད། སྡུག་ཤོས་དེ་རེག་བྱ་ལ་རེད། རེག་བྱ་ལ་ཆགས་པའི་འདོད་ཆགས་དེ་རེད། རེག་བྱ་ལ་ཆགས་པའི་འདོད་ཆགས་ནི་བུད་མེད་ཀྱི་ལུས་ལ་ཆགས་པའི་འདོད་ཆགས་དེ་སྡུག་ཤོས་དེ་རེད། དེའི་ནང་ནས་ཀྱང་ཕོ་མོ་དབང་པོ་གཉིས་སྦྱོར་གྱི་འཁྲིག་པ། མཚན་མ་མཚན་མ་ཐུགས་རྗེ་ཆགས་པས་སྡུག་སྡུག་ཤོག་དེ་རེད་འདོད་ད། དེ་ཡིན་ཙང། སེམས་ཅན་སུ་འདྲ་གཅིག་ཡིན་ན་ཡང་ཆགས་པ་མ་སྐྱེས་པ་བྱེད། གཞན་གྱི་ལུས་ལ་ཆགས་པ་མ་སྐྱེས་པ་དེ་ནས་བཏང་སྙོམས་ལྟ་བའི་བློ་གཅིག་སྐྱེས་པ་ཡིན་བཏང་སྙོམས་ལྟ་བའི་བློ་གཅིག་སྐྱེས་པ་ཡིན་ན་ཆགས་པ་དང་སྡང་བ་དེ་ཡོང་མ་རེད་བ་ད་ཀོ་ར་ཏིས་རྒྱག་འོག་ཏུ་འདི་ལ་དོན་དག་དེ་རེད་ད། ད་མི་སྡུག་པ་ལབ་ན་ནི་རེག་བྱ་མ་རེད་ཁ་དོག་ཁོ་རང་མདོག་ཉེས་ལྟ་ཡ་དེ་རེད་བ་དེ་ནས་ཀོ། འོ་དེ་རེད། སློབ་དཔོན་ན་རེ་མི་སྡུག་པ་འཁྲིག་པ་དང་བཏང་སྙོམས་ཉེ་དུ་ད་འདི་ཡག་པོ་དཔེ་འདུག་དངོས་གནས་བྱས་ན། མི་སྡུག་པ་འཁྲིག་པ་དང་བཏང་སྙོམས་ཉེ་དུ་ལ་འདོད་ཆགས་ཀྱི་གཉེན་པོ་ཡིན་གསུང། འདི་གོ་རྒྱུ་འདུག་ཨ། འདི་གོ་རྒྱུ་འདུག་ཨ། ད་ང་ཚོ་ཉེ་བཏང་སྙོམས་ལྟ་བ་ཡིན་ན་སོ་སོ་གི་གཉེན་ལ་ཆགས་པ་སྐྱེ་གི་རེད་དགྲ་ལ་སྡང་བ་སྐྱེ་གི་རེད་བ། ད་ཉེ་རིང་མེད་ཉེ་རིང་བལྟ་སྙོམས་བལྟ་བ་ཡིན་ན། ད་ཉེ་རིང་བཏང་སྙོམས་བལྟ་བ་ཡིན་ན་ཉེ་དུ་ལ་ཆགས་པ་དེ་སྐྱེ་གི་མ་རེད་བ། ད་བུ་མོ་གི་བཟོ་ལྟ་ལ་དམིགས་པའི་ཆགས་པ་སྐྱེ་དུས་འཁྲིག་པ་སྤྱོད་འདོད་ཡོང་གི་རེད་བ། ད་དོན་དེ་གོ་གི་འདུག་འདུག་ད་ཡིན་ན་ཡང་གོ། གཞུང་ཟེར་རེད་ག་པར་འཐེན་འཐེན་རེད། བ་གཉིས་ཀ་ལ་འགྲོ་ཡ་ཡོད་རེད་ད། ག་རེ་ཟེར་ན། བཏང་སྙོམས་སྒོམ་པ་འདི་གི། བཏང་སྙོམས་སྒོམ་པ་ཡིན་བཏང་སྙོམས་སྒོམ་པ་ཡིན་ན་ཡང་འཁྲིག་པའི་འདོད་ཆགས་ཀྱི་གཉེན་པོ་འགྲོ་གི་རེད་མི་སྡུག་པའི་སྒོམ་པ་དེ་ཁ་དོག་གི་འདོད་ཆགས་ཀྱི་གཉེན་པོ་ཡིན་པ་རེད་ད་དོན་དག་སློབ་དཔོན་གྱིས་ལབ་པ་རེད་བ་ཡང་འདི་རེད། ད་དང་པོ་དེ་ག་རེ་སོང། ཚད་མེད་བཞི་དེ་འགྲོ་སོང་ཨ་ཚད་མེད་བཞི་དེ་གི། ད་ཚད་མེད་བཞི་པོ། སོ་སོའི་ངོ་བོ་རེད་ད། བཞི་པོའི་སོ་སོའི་ངོ་བོ་གང་ཞེ་ན། བྱམས་པ་དང་སྙིང་རྗེའི་ངོ་བོ་ཞེ་སྡང་མེད་པ་ཡིན། དགའ་བ་ནི་ཡིད་བདེ་བ་ཡིན་བཏང་སྙོམས་ནི་མ་ཆགས་པ་ཡིན་ནོ་ལབ། ད་བྱམས་པ་དང་སྙིང་རྗེ་དེ་ཞེ་སྡང་མེད་པའི་ངོ་བོ་རེད་དགེ་བ་བཅུ་གཅིག་གི་ནང་ནས་སེམས་བྱུང་ཞེ་སྡང་མེད་པ་འདི་རེད། དགའ་བ་ནི་ཡིད་བདེ་རེད། སེམས་ཅན་ཐམས་ཅད་བདེ་བ་དང་ལྡན་པར་གྱུར་ཅིག་ལབ་ན་སེམས་ཅན་ཐམས་ཅད་ཀྱི་རྒྱུ་ལ། སེམས་ཅན་ཐམས་ཅད་བདེ་བ་དང་ལྡན་ན་དགའ་ལ་སྙམ་པའི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་བདེ་བ་ཐོབ་སོང་ན་སོ་སེམས་སྐྱིད་པོ་ཆགས་ཡོད་རེད་བ། ད་དགའ་བ་དགའ་བ་ཚད་མེད་ཡིད་བདེ་རེད་བ། རེད་བ་ད། དགའ་བ་ནི་ཡིད་བདེ་བ་ཡིན་ལབ་ལབ་དུས་སྒང་ལ་མི་གཞན་པ་སེམས་ཅན་ཐམས་ཅད་སྐྱིད་པོ་བྱུང་ན་གོ་དགའ་དགོས་ཡོད་རེད་བ། བཏང་སྙོམས་ནི་མ་ཆགས་པ་ཡིན་ནོ་ལབ། ད་མ་ཆགས་པ་ཡིན་པས་ཆགས་པའི་གཉེན་པོ་ཡིན་མོད་གནོད་སེམས་ཀྱི་གཉེན་པོ་ཇི་ལྟར་ཡིན་ཞེ་ན། ད་ད་གིན་ང་ཚོ། ཡ། བྱམས་པ་ཚད་མེད་དེ་ག་རེ་གི་གཉེན་པོ་རེད། གནོད་སེམས་ཀྱི་གཉེན་པོ། སྙིང་རྗེ་ཚད་མེད་དེ། རྣམ་འཚེ་གྱི་གཉེན་པོ། དགའ་བ་ཚད་མེད་དེ། གཞན་བདེ་བ་ལ་མི་དགའ་བའི་གཉེན་པོ་བཏང་སྙོམས་ཚད་མེད་དེ་གནོད་སེམས་དང་ཆགས་པའི་གཉེན་པོ་ཡིན་པ། ད་ལྟ་ད། ངོ་བོ་བཤད་དུས་སྒང་ལ་བྱམས་པ་ཚད་མེད་དང་སྙིང་རྗེ་ཚད་མེད་དེ་ཞེ་སྡང་མེད་པའི་ངོ་བོ་རེད། དགའ་བ་ནི་ཡིད་བདེ་རེད། བཏང་སྙོམས་དེ་མ་ཆགས་པ་ཡིན་ལབ་ཀྱི་འདུག། བཏང་སྙོམས་ཚད་མེད་མ་ཆགས་པ་ཡིན་ན་ཆགས་པའི་གཉེན་པོ་འགྲིག་གི་འདུག་སྟེ་གནོད་སེམས་ཀྱི་གཉེན་པོ་ལ་ག་ནས་འགྲོ་གི་རེད་ལབ་པ་རེད་ད་ཀོ། འགྲིག་སོང་ཨ། ཧ་གོ་སོང་དངོས་གནས་ཧ་གོ་སོང་ཨ། ཨོ་ཡ། བཏང་སྙོམས་འདོད་པ་ལི་བར་བ། གནོད་སེམས་ཀྱི་གཉེན་པོ་ཇི་ལྟར་ཡིན་ཞེ་ན་ཡིན་ཏེ། ཆགས་པས་ཀུན་ནས་བསླངས་པའི་གནོད་སེམས་ཀྱི་གཉེན་པོ་ཡིན་པའི་ཕྱིར། ད་བུད་མེད་ཅིག་ལ་ཆགས་པ་སྐྱེས་པ་ཡིན་ན་ད་བུ་མོ་དེ་ལ་གཞན་གྱིས་གནོད་པ་བསྐྱལ་ན་ཁོང་ཁྲོ་ལང་ཡོང་དགོས་བ། འགྲོ་གི་ཡིན་ཙང། བཏང་སྙོམས་ཚད་མེད་སྒོམ་པ་དེ་གིས་གནོད་སེམས་ཀྱི་གཉེན་པོ་ལ་ཡང་དངོས་སུ་འགྲོ་གི་མེད་དེ་བརྒྱུད་ནས་འགྲོ་གི་རེད་ལ་བ་ད་ཡིན་ཏེ། ཆགས་པས་ཀུན་ནས་བསླངས་པའི་གནོད་སེམས་ཀྱི་གཉེན་པོ་ཡིན་པའི་ཕྱིར། འོ་ན་རྣམ་པ་གང་ཡིན་ཞེ་ན། ལ་བ་ད་ཚད་མེད་བཞི་པོ་དེ་གི་རྣམ་པ་ག་རེ། འཛིན་སྟངས་ག་རེ་དམིགས་ཡུལ་སེམས་ཅན་རེད་བ། ད་རྣམ་པ་གང་ཡིན་ཞེ་ན། རྣམ་པ་ནི་ཀྱེ་མ་སེམས་ཅན་རྣམས་བདེ་བ་དང་ལྡན་པར་གྱུར་ཅིག་སྡུག་བསྔལ་དང་བྲལ་བར་གྱུར་ཅིག་དགའ་བར་གྱུར་ཅིག་སེམས་ཅན་རྣམས་ལ། སེམས་ཅན་རྣམས་མཉམ་སྙོམས་པར་གྱུར་ཅིག་སྙམ་པའོ། ལ་འོ་ན་དེ་དག་གི་དམིགས་པ། འོ་ན་དེ་དག་གང་ལ་དམིགས་པ་ཡིན་ཞེ་ན། ལ་བ་ད་ཚད་མེད་བཞི་པོ་དེ་གི་རྣམ་པ་འདི་འདྲ་ཡིན་ན་གང་ལ་དམིགས་ཀྱི་རེད། ཐོག་བཟོད། འོ་ན། འོ་ན་དེ་དག་གང་ལ་དམིགས་པ་ཡིན་ཞེ་ན། ཚད་མེད་བཞི་པོའི་སྤྱོད་ཡུལ་འདོད་པའི་སེམས་ཅན་རྣམས་ཡིན་ཏེ། ལ་བ་ད་ཚད་མེད་བཞི་པོ་དེ་གི་དམིགས་ཡུལ་དེ་འདོད་པའི་སེམས་ཅན་ལ་དམིགས་ཀྱི་རེད།

དགའ་བ་ཚད་མེད་དེ། བསམ་གཏན་དང་པོ་དང་གཉིས་པའི་དངོས་གཞི་ཡོད་རེད་མ་གཏོགས་གསུམ་པ་ཡན་ཆད་ཀྱི་དངོས་གཞི་ལ་ཡོད་མ་རེད་ཁོ་ཡིད་བདེ་རེད་བ། དགའ་བ། དགའ་བ། བསམ་གཏན་དང་པོ་གཉིས་ཀྱི་དངོས་གཞི་ན་ཡོད་ཀྱི་གཞན་ན་མེད་དེ་བསྒོམས་པ་ལས་བྱུང་བའི་ཡིད་བདེ་ཡིན་པའི་ཕྱིར་གཞན་གསུམ་ནི་བསམ་གཏན་ས་དྲུག་ན་ཡོད་ལ་བ་ད་དགའ་བ་ཚད་མེད་མ་གཏོགས་པའི་གཞན་པ་ཚང་མ་བསམ་གཏན་ས་དྲུག་ག་ལ་ཡོད་རེད། ཁ་ཅིག་དངོས་གཞིའི་ས་པ་ཡིན་པས། ཁ་ཅིག་དངོས་གཞིའི་ས་པ་ཡིན་པས་ས་ལྔ་པ་ཡིན་ནོ་ཞེས་ཟེར། ཁ་ཅིག་གིས་ཉེར་བསྡོགས་ཡོད་མ་རེད་ཟེར་བ། ཁོ་དངོས་གཞིས་བསྡུས་རེད་མ་གཏོགས་ཉེར་བསྡོགས་ཁྱོན་ནས་ཡོད་མ་ས་ལྔ་མ་གཏོགས་ས་དྲུག་ཡོད་མ་རེད་ཟེར་བ་ལྟ་བུ་རེད། ཞེས་བཤད། འོ་ན་བཞི་པོ་འདི་ཉོན་མོངས་ཉོན་མོངས་པ་དངོས་སུ་སྤོང་བ་ཡིན་ནམ་ཞེ་ན། ད་ཚད་མེད་བཞི་པོ་འདི་གི་ཉོན་མོངས་ཀྱི་གཉེན་པོ་ཡིན་ན་ཉོན་མོངས་དེ་དངོས་སུ་སྤང་གི་རེད་པས་ཟེར་བ་ད་ཁོས། དངོས་སུ་སྤང་མ་རེད་བ་ད་ར་བ་གོ། སེམས་ཅན་ལ་བྱམས་པ་བཏབ་པ་ཡིན་ན། དེ་ནས་གང་ལ་བ་ད་ཆགས་པ། བྱམས་སོགས་རྨོངས་དང་འགལ་མེད་ཕྱིར་ཤིན་ཏུ་ཉེས་པ་ཚར་གཅོད་མིན་ལབ་པ་ཡིན་ཙང་ཉོན་མོངས་པ་དེ་དག་རྩ་བ་སྤང་ཐུབ་ཀྱི་མ་རེད་མངོན་གྱུར་པ་མེད་པ་བཟོ་གི་རེད་བ། བཞི་པོ་དེ་ཉོན་མོངས་པ་དངོས་སུ་སྤངས་པ་ཡིན་ནམ་ཞེ་ན་བཞི་པོ་དེ་ཉོན་མོངས་པ་དངོས་སུ་མི་སྤོང་སྟེ། དངོས་གཞིས་བསྡུས་པ་ལྟར་ན་ཉེར་བསྡོགས་ཀྱིས་འོག་ས་ལ་འདོད་ཆགས་དང་བྲལ་བར་བྱེད་པའི་ཕྱིར་རོ། དངོས་གཞིས་བསྡུས་པ་ལྟར་ན། དེ་ནས་ཉེར་བསྡོགས་ཀྱི་ཁོ་ཚོ་ཚང་མ་དངོས་གཞི་རྐྱང་རྐྱང་ཡིན་པ་ཡིན་ན་ནི་ཉེར་བསྡོགས་ཀྱིས་འོ་རང་གི་འོག་ས་ལ་འདོད་ཆགས་དང་བྲལ་ཚར་རེད་ཟེར་བ་ད། ཉེར་བསྡོགས་ཀྱིས་བསྡུས་པ་ལྟར་ན་ཞི་རགས་དང་བདེན་པའི་རྣམ་པ་ཅན་གང་ཡང་མ་ཡིན་པའི་ཕྱིར། ཉེར་བསྡོགས་ཀྱིས་བསྡུས་པ་ལྟར་ན་ཞི་རགས་དང་བདེན་པའི་རྣམ་པ་ཅན་གང་ཡང་མ་ཡིན་པའི་ཕྱིར། ད་ཉེར་བསྡོགས་ཡིན་ལབ་ན་ནི་ཞི་རགས་རྣམ་པ་ཅན་གྱི་མ་རེད་བདེན་པའི་རྣམ་ཅན་གྱི་ཉེར་བསྡོགས་ཡང་མ་རེད་ཟེར་བ་ལྟ་དོན་དག་མ་རེད་བ་གོ། འོ་དེ་རེད། འོ་ན་གཉེན་པོ་བཞག་པ་ཅི་ཡིན་ཞེ་ན། ཉེར་བསྡོགས་ཀྱིས་མགོ་གནོན་པར་བྱེད་དངོས་གཞིས་ཐག་བསྲིང་བར་བྱེད་པ་ལ་དགོངས་པ་ཡིན་ནོ། ཉེར་བསྡོགས་ཀྱིས་ཉོན་མོངས་ཉེར་བསྡོགས་ཀྱི་ངོ་བོར་གྱུར་པའི་ཚད་མེད་བཞི་པོ་འདི་གིས་ཉོན་མོངས་པ་མངོན་གྱུར་བ་མགོ་གནོན་བྱེད་དངོས་གཞིས་སྐྱར་གསོ་སྤངས་ཚར་རེད་ཟེར་བ་དང་ཐག་བསྲིང་བ་རེད་མ་གཏོགས། མ་སྤངས་པ་སྤངས་པར་བྱེད་པའི་གཉེན་པོ་མ་རེད། རྟེན་གང་ལ་སྐྱེད་ཅེ་ན་མི་དག་གི་ནང་དུ་སྐྱེད་དེ་བློ་གསལ་བ་དང་ཉོན་མོངས་མེད་པའི་ཕྱིར་རོ། འོ་ན་བཞི་པོ་དེ་དག་གང་རུང་གཅིག་ཐོབ་པ་ལས་ཐམས་ཅད་ཐོབ་པས་ཁྱབ་བམ་ཞེ་ན། ད་འོ་ན་ཚད་མེད་བཞི་པོ་གཅིག་ཐོབ་ན་ཚང་མ་ཐོབ་པས་ཁྱབ་ཀྱི་རེད་པས་ལབ་ན་དགའ་བ་ཚད་མེད་མ་གཏོགས་ཁྱབ་ཀྱི་རེད་ཟེར་བ། དགའ་བ་མ་གཏོགས་པའི་གསུམ་པོ་ངེས་ལྡན་ཡིན་ཏེ་གསུམ་པོ་གཅིག་ཐོབ་ན་གཞན་ཐོབ་པར་འགྱུར་བའི་ཕྱིར། པ་ཆེ། སེམས་ཅན་ཐམས་ཅད་བདེ་བ་དང་ལྡན་པར་གྱུར་ཅིག་སྙམ་པའི་བློ་དེ་སྐྱེས་ན་སྡུག་བསྔལ་དང་བྲལ་བར་གྱུར་ཅིག་ཉེ་རིང་ཆགས་སྡང་དང་བྲལ་བའི་བཏང་སྙོམས་ལ་གནས་པར་གྱུར་ཅིག་ཟེར་ཏེ་ཡོང་གི་ཡོད་ཙང་ད། དགའ་བ་ཚད་མེད་དེ་སས་བསྡུས་ཀྱི་ཆ་ནས་རེད་མ་གཏོགས་ཐོབ་ཀྱི་ཡོད་ཙང་ད་ངོ་ནས་བྱས་ན། དགའ་བ་ཚད་མེད་དེ། ཡིད་བདེ་རེད་བ། ད་བསམ་གཏན་གསུམ་པ་ཡན་ཆད་ལ་མེད་པ་ཡིན་ཙང་འདི་གི་རེད་ད་དོན་དག། ཡིན་པའི་ཕྱིར། ད་ཚད་མེད་བཞི་པོ་འདིར་ད་འདི་མ་གཏོགས་ཡོད་མ་རེད། ད་འགྲིག་འདི་མི་འགྲིག་པ་ཁྱེད་ནས་རེད་ཚེར་མའི་གཤིས་རྟགས་དཀའ་ལས་ཤིག་ཁྱེར་ཡོད་མ་རེད། ད་རྩ་བ་བྱས་ན། ཚད་མེད་པ། ཚད་མེད་པ་ནི་བཞི་ཡིན་ནོ་གནོད་སེམས་ལ་སོགས་གཉེན་པོའི་ཕྱིར། ཚད་མེད་བཞི་ཡོད་རེད་ཚད་མེད་བཞི་པོ་དེ། གནོད་སེམས་ལ་སོགས་པའི་སྤང་བྱ་དེ་དག་གི་གཉེན་པོ་རེད། ད་ཁོ་ཚོ་ངོ་བོ་ག་རེ་ཟེར་ན་ཞེ་སྡང་མེད་བྱམས་སྙིང་རྗེ་ཡང། ལབ་ན་བྱམས་པ་ཚད་མེད་དང་སྙིང་རྗེ་ཚད་མེད་དེ་ཞེ་སྡང་མེད་པའི་ངོ་བོ་རེད། ཡིད་བདེ་བ་ནི་དགའ་བ་ཡིན་ལབ་ན་དགའ་བ་ཚད་མེད་ནི་ཡིད་བདེ་རེད། བཏང་སྙོམས་མ་ཆགས། བཏང་སྙོམས་མ་ཆགས་ལབ་ན་བཏང་སྙོམས་ཚད་མེད་ནི་མ་ཆགས་པའི་ངོ་བོ་རེད། ད་རྣམ་པ་ནི་ལབ་ན་རྣམ་པ་ག་རེ་རེད་ཟེར་ན་ཀྱེ་མ་བདེ་གྱུར་སྡུག་བསྔལ་དང་དགའ་གྱུར་སེམས་ཅན་རྣམས་མཉམ་པ་ལབ་ན། ཀྱེ་མ་སེམས་ཅན་དེ་རྣམས་བདེ་བ་དང་ལྡན་པར་གྱུར་ཅིག་སྡུག་བསྔལ་དང་བྲལ་བར་གྱུར་ཅིག་དགའ་བ་དང་མི་འབྲལ་བར་གྱུར་ཅིག་ཉེ་རིང་ཆགས་སྡང་དང་བྲལ་ན་གྱུར་ཅིག་སྙམ་པ་ཅིག་རེད། དམིགས་པ་ག་རེ་ཟེར་ན་སྤྱོད་ཡུལ་འདོད་པའི་སེམས་ཅན་རྣམས་ལ། དགའ་བ་བསམ་གཏན་གཉིས་ན་ཡོད་གཞན་ནི་དྲུག་ན་ཁ་ཅིག་ལྔ་ལབ་ན། དམིགས་ཡུལ་འདོད་པའི་སེམས་ཅན་ལ་དམིགས་ནས་གནོད་སེམས་ལ་སོགས་པ་དེ་དག་གི་གཉེན་པོ་རེ་སྲིད་དུ་བྱས་ན་དགའ་བ། དགའ་བ་ཚད་མེད་དེ་བསམ་གཏན་དང་པོ་དང་གཉིས་པ་ལ་མ་གཏོགས་ཡོག་མ་རེད་གཞན་པ་ཚང་མ་བསམ་གཏན་ས་དྲུག་ལ་ཡོད་རེད་ཁ་ཅིག་གིས་བསམ་གཏན་ས་ལྔ་པ་མ་གཏོགས་ཉེར་བསྡོགས་ཡོག་མ་རེད་ཟེར་གྱི་འདུག་ད་དེ་དག་གིས་ཉོན་མོངས་ད་དེ། ཉོན་མོངས་ས་བོན་དང་བཅས་པ་སྤང་གི་རེད་པས་ག་འདྲས་རེད་ལབ་ན་དེས་མི་སྤོང་ལབ་ན་ཉོན་མོངས་ཀྱི་གཉེན་པོ་བྱེད་ཉོན་མོངས་ཀྱི་གཉེན་པོ་རེད་དེ་ཉོན་མོངས་སྤང་གི་མ་རེད། དངོས་གཞིས་བསྡུས་པ་ཅིག་ཡིན་ན་ནི་ཉོན་མོངས་སྔ་མ་ནས་སྤངས་ཚར་རེད། ལ། འོ་ད་ཉེར་བསྡོགས་ཀྱིས་བསྡུས་པ་ཡིན་ན་ནི་ཁོ་ཞི་རགས་རྣམ་པ་ཅན་ཡང་མ་རེད་བདེན་པའི་རྣམ་པ་ཅན་ཡང་མ་རེད་བ། ཡིན་ན་ཡང་ཉོན་མོངས་པ་མངོན་གྱུར་པ་མགོ་གནོན་བྱེད་ཀྱི་རེད་ཟེར་བ་ལྟ་བུ། ད་མི་དག་གི་ལབ་ན་རྟེན་གང་ལ་བརྟེན་ནས་སྐྱེ་གི་རེད་ཟེར་ན་མི་རྣམས་ཀྱི་ནང་དུ་སྐྱེ་གི་རེད། རེད་སོང་ཨ། ད་བཞི་པོ་འདི་གཅིག་ཐོབ་ན་ཐམས་ཅད་ཐོབ་པས་ཁྱབ་ཀྱི་རེད་པས་ལབ་ན་དགའ་བ་ཚད་མེད་མ་གཏོགས་གཞན་གསུམ་ཀ་ངེས་ལྡན་རེད། ནང་དུ་སྐྱེད་དེ་ངེས་ལྡན་གསུམ་ལས་ཨ་བཟང། ཨ་འདི་རེད་ད་ཚད་མེད་བཞི་ཟེར་འདི་རེད། ཨ་དམིགས་དགོས་བ་མ་རེད་ད། ཚད་མེད་བཞི་པོ་འདི་གིས་འདོད་པའི་སེམས་ཅན་ལ་དམིགས་ནས། དེ་ནས། སྡུག་བསྔལ་དང་བྲལ་བར་གྱུར་ཅིག་བདེ་བ་དང་གྱུར་ཅིག་ལབ་ཀྱི་རེད་པ། ཁ་སང་ང་ཚོ་མཛོད་གནས་བདུན་པའི་ནང་ལ། སྙིང་རྗེ་ཆེན་པོ་དང་ཐུགས་རྗེ་ཆེན་པོའི་ཁྱད་པར་བཤད་དུས་སྒང་ལ། ཐུགས་རྗེ་ཆེན་པོ་དེ་གིས་ཁམས་གསུམ་གྱི་སེམས་ཅན་ཐམས་ཅད་ལ་དམིགས་ཀྱི་རེད་སྙིང་རྗེ་ཚད་མེད་དེ། དེ་ནས་འདོད་པའི་སེམས་ཅན་གཅིག་པོ་ལ་དམིགས་ཀྱི་རེད། མ་རེད་མ་རེད་སྙིང་རྗེ་ཆེན་པོ་དེ། འདོད་པའི་སེམས་ཅན་གཅིག་པོ་ལ་དམིགས་ཀྱི་རེད་ལབ་པ། འོ། ད་འདི་སུ་ར་ཅིག་རེད་ད་འདི་སུ་ར་ཅིག་རེད་འདི་ཡང་ཚད་མེད་བཞི་པོ་དེ་འདོད་པའི་སེམས་ཅན་ལ་མ་གཏོགས་དམིགས་ཀྱི་མ་རེད་ཟེར་བ། འོ་ཡ།